ལ་དྭགས་དབུས་གཞུང་མངའ་སྡེའི་ནང་ང་དག་ས་ཚུགས་པ Covid nineteen Positive ནད་པ་སྟོང་གསུམ་དང་བདུན་བརྒྱ་བརྒྱད་ངོ་རྟགས་སོང་མཁན་ནི་ནང་ནས་ནད་པ་བརྒྱ་ཐོག་ནས་བདུན་ཅུ་དོན་གཉིས་ནད་ཡམས་ནས་རྒྱལ་ཏེ་ཁམས་བདེ་དྭངས་པོ་གྱུར་ཏེ་ནོག་ཡིན་ན་ཟླ་ཚེས་བཅོ་བརྒྱད་དི་ཞག་ག་གླེ་རྫོང་ནས Covid nineteen ནི་ནད་པ་གཅིག་གྲོངས་བྱས་དང་མཉམ་པོ་ད་ལ་དྭགས་སི་ནང Covid nineteen ནི་རྐྱེན་བཅོས་ཏེ་གྲོངས་མཁན་ཀུན་ནི་གྲངས་ཀ་བསྡོམས་བཞི་བཅུ་ཞེ་དགུ་ཚུགས་པ་སླེབས་ཏེ་ནོག

སྤེལ་ཆ་སྟངས་མཉམ་པོ་ལས་བཟུང་ཡིན་ནའང་ལིམ་སྐོའི་སྒྲིག་ཁྲིམས་སྒོ་ནང་ལ་སི་རི་ན་གྱོང་ཆ་འགོ་འཛུགས་སོང་དེ་ཡིན་ནོག་ཞུ་རོག་དེ་ཕི་ཡ་ལིམ་སྐོའི་ལ་སི་ན་འདྲེ་སི་ཁན་དང་ཧྲི་ཅོ་སི་སྡེ་སོ་སོའི་རེལ་ཏོ་སི་པ་དགོན་དང་སོ་སོ་རང་ཐ་དེའི་ཚུལ་ལ་ལིམ་སྐོའི་དགྲ་འདུར་ལ་བཞང་སི་ཁན་རེལ་ཏོ་སི་པ་དགོན་ཨིས་ལིམ་སྐོའི་སྒྲིག་ཁྲིམས་སྒོ་ནས་ཀ་དམ་པོ་དང་མཉམ་པོ་ལག་ལེན་མཛད་དགོས་དེ་ནོག་ཞུ་རོག་ག་ཁྱབ་ནང་བཞིན་ད་ནས་ཕར་ལ་ལིམ་སྐོའི་ལ་སྒོལ་ཧྲུལ་ཁན་དང་ལིམ་སྐོའི་མི་མང་ཚོགས་སི་པ་དགོན་བོ་ད་སངས་སི་དགོན་ལ། འབྲེལ་ཡོད་སྲིད་ཇུས་སི་སྡེ་ཀུན་དང་རེ་ལྟོས་པ་ཀུན་ནིས་སྔོན་ལ་ཆོག་མཆན་དང་མོ་ཏོར་འཁོར་ལོ་ཀུན་ནི་ཕི་འའང་སྲུལ་ཆོག་བྱས་སི་གནང་བ་ལེན་དགོས་སྟེ་ནོག་ཞུ་རུག་མ་ཚད Permission ཐོབ་མཁན་ནི་ཤོག་གུ་ཀུན་མོ་ཏོར་འཁོར་ལོའི་ཤེལ་ཀུན་ནི་ཀ་གསལ་པོ་སྦྱར་ཏེ་ཡོང་དགོས་སྟེ་ནོག་བཀའ་ཁྱབ་ནང་བཞིན་འདེམས་བསྐོའི་ལས་འགུལ་སྲུལ་བྱས་སི་ཕི་འ་གཞུང་གི་ཁང་པ་གློག་ཤུགས་སི་ཏར་གདུང་རྒྱ་ལམ་མི Divider ཀུན་བཀོལ་ཆོག་བྱས་མན་ནོག་ཡིན་ན་ཙོགས་ལ་འདེམས་བསྐོའི་ལས་འགུལ་སྲུལ་དུས Plastic དང་ཤོག་དྲིལ་དེ་རིགས་ཀུན་བཀོལ་ཆོག་བྱས་མན་ནོག

འབྲེལ་ཡོད་མི་དམངས་ཚང་མས Covid nineteen དང་འབྲེལ་ཏེ་གཞུང་ངི་ཕྱོགས་ནས་བཀའ་ཁྱབ་དང SOPs སྤེལ་ཏེ་ཡོད་མཁན་ཀུན་ནི་ཀ་རང་སྐྱོང་ཚོགས་པའི་འདེམས་བསྐོའི་ལས་ཚིར་ཀུན་ཆ་ཚང་འགྲུབ་འགྲུབ་ཚུགས་པ་དམ་པོ་དང་མཉམ་པོར་ལག་ལེན་མཛད་དགོས་སྟེ་ནོག་ཞུ་རུག།
ཉེ་ཞ་སུ་ཞིག་ག་ས་ཁྱད་ཉོ་འདོད་དང་ས་ཁྱད་བཙོང་འདོད་ཡོད་ན་ད་ལ་དྭགས Property Dealer ཡི་ལས་ཁུངས་བརྒྱུད་དེ་རྩ་ཁྲིམས་ནང་བཞིན་ཉོ་ཚོང་སལ་ལ་མཛད།

ཕྱོགས་ནས་ཡང་དཔྱིད་ས་གང་ཐོག་ནས་རོགས་རམ་ཀུན་སལ་ལ་ཡོད་དེ་ནོག་ཡིན་ན་བའི་ཁག་གི་ནང་ང་དེ་རིང་བདེ་སྐྱིད་ཚལ་ལི་འགོ་པ་བསྟན་འཛིན་འོད་གསལ་དབུ་མཛད་དེ་སྒམ་ཡུལ་པ་ཀུན་ནི་ཕྱོགས་ནས་ཡང་བཟའ་བཏུང་ངི་ཅ་ལག་ཀུན་ས་མཚམས་སུ་ས་མཚམས་སི་ཀ་བསྐོས་ཏེ་ཡོད་མཁན་དམག་མི་ཀུན་ནི་ཕི་འ་བཀལ་ལ་མཛད་དེ་ནོག།
ས་ལས་དེ་ནས་འདི་རིང་ཡིན་ཀ་ས་མན་མང་དཔལ་བརྫུན་ཚེ་ཉིན་རེ་བཀལ་འདུག་པ་ལ་དེ་བས་གཟུགས་བྱད་ལ་གཟུགས་འཁུར་ཞིང་དེས་ཕུལ་བ། ཀ་ས་ཚང་མ་ས་ང་ལ་དང་ཡང་ལ་དྭགས་སུ་ཡོངས་སུ་མི་མང་ལ་འཇའ་ཚང་མ་ལ་བརྗོད་བཞིན།